ལྕགས་ཀྱུ་དེ་བཞིན་ནི་འོད། ཆོས་ནི་བྱང་ཆུབ་ལམ་གྱི་རིམ་པ་འདི་ལས་མཆོག་ཏུ་གྱུར་པ་དེ་མེད། གསང་སྔགས་ཀྱི་ཟབ་ཆོས་ཀྱང་ལམ་རིམ་ལ་རག་ལས། ལམ་གཙོ་གསུམ་རྒྱུད་ལ་མ་སྐྱེས་པར། སྔགས་ཀྱི་ལམ་ལ་ཞུགས་རྒྱུ་ཞིག་གཏན་ནས་མེད། སྔགས་ལམ་གྱིས་ཚེ་གཅིག་ལ་འཚང་རྒྱ་མི་ནུས།

གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པ། རྒྱལ་བའི་གསུང་རབ་ཀུན་གྱི་དགོངས་པ་མཐར་ཐུག་པ་སྟེ་ལམ་གྱི་གཙོ་བོ་རྣམ་པ་གསུམ་པོ་འདི་ཡིན་པས་དེ་བརྗོད་བྱར་བྱེད་པའི་བྱང་ཆུབ་ལམ་རིམ་འདི་ལས་ལྷག་པ་གཏན་ནས་མེད། དེ་ཡིན་དུས་སྟོན་པའི་གསུང་རབ་ཀུན་གྱི་ནང་ནས་རབ་དང་མཆོག་དང་ཕུལ་དུ་བྱུང་བ་ནི་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་འདི་ཡིན། དེས་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་གནད་འགག་ཟབ་མོའི་ལམ་གྱི་རིམ་པ་དངོས་བསྟན།

དང་གསུམ། དེ་ཡིན་དུས་གང་དག་དེ་ཨ་རིམ་པ་དེ་ནས་བྱམས་ཆོས་སྡེ་ལྔ་དང་ཐོགས་མེད་ཀྱི་ས་སྡེ་ལྔ། ཀླུ་སྒྲུབ་ཀྱི་རིགས་ཚོགས་དྲུག་ལ་སོགས་པ། ཨ་ལས་མཛད་ནས་ལམ་གྱི་རིམ་པ་རྩ་བ་འདི། དེ་ནས་ཟབ་རྒྱས་ཀྱི་ལམ་གྱི་རིམ་པ་འདི་བརྒྱུད་པ་སོ་སོར་བྱོན་པ་དཔལ་མཉམ་མེད་ཇོ་བོ། ཇོ་བོ་ཆེན་པོས་རྒྱ་ཆེ་བའི་ལམ་གྱི་རིམ་པ་ལ་བླ་མ་གསེར་གླིང་པ་དང། ཟབ་མོའི་ལམ་གྱི་རིམ་པ་ལ་རིག་པའི་ཁུ་བྱུག་ལས་གསན་ཏེ།

བརྒྱུད་པའི་ཆུ་བོ་གཅིག་འདྲེས་བྱས། དེ་བྱས་ནས་དེ་དང་ཅིག་མི་བར་ཆད། བཀའ་གདམས་གཞུང་པ་དང་ལམ་རིམ་པ་དང་གདམས་ངག་པ་གསུམ་པོ་དེས། བརྒྱུད་པ་གཅིག་ཏུ་གྱུར་པ་དེ། དེ་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས། དེ་ནས། ད་ལྟ་ལམ་རིམ་བསྡུས་དོན་མཛད།

རྩ་བའི་གི་ཐོག་ནས་ང་བླ་མ་ཞིག་གི་མིང་བཏགས་ནས་བསྟན་པ་ལ་སླད་མ་ཞུགས་པ་ཅིག་གི་འོ་ལ་སངས་རྒྱས་ཀྱི་བསྟན་པ་ལ་ཕན་མི་ཐོགས་ཅིག་ཆི་ཁ་ཅི་ཡང་ངས་བཤད་ཆོག་པ་མ་རེད་དེ། དེ་ང་བླ་མ་དེ་མིང་བཏགས་ཡོད་རེད་བསམས་ནས་དེ་ནས་འོ་ལ་ང་རྒྱལ་ཅིག་སྐྱེ་ཡོང་ཡོད་རེད་པ་དེ། འོ་ལ། དེ་ཡིན་དུས་དུས་ཤིག་ལ་དེ་ཤི་ཡོང་དུས་དེ་ནས་ང་སྤྲུལ་སྐུ་མིན།

རྙིང་མ་དེ་མཚམས་བཞག་གནང་ནས། དེ་ནས་འཇམ་དཔལ་ཞལ་ལུང། ཐོག་མར་དེ་ནི་དགེ་ལུགས་ཀྱི་གསུང་གི་ཐོག་མར་འཇམ་དཔལ་ཞལ་ལུང་རྒྱལ་མཆོག་ལྔ་པ་བྱོན། དེ་ནས་ན་འཇམ་དཔལ་ཞལ་ལུང་དེ་པཎ་ཆེན་བློ་བཟང་ཆོས་རྒྱན་ལ་ཕུལ་ནས། ད་ང་རྒད་པོ་བློ་བདེ་སོང་ད་འགྲིག་སོང་གསུངས་ནས་དེ་ནས་དགོངས་པ་གཞན་དོན་དུ་གྲུབ་སོང། དེ་ནས། པཎ་ཆེན་བློ་བཟང་ཆོས་རྒྱན། དགུང་ལོ་བརྒྱ་སྟེ་བཅུ་ཕྲག་ཕྲག་བཅས་ཀྱི་ཡིན་པ་ཡོད། བཅུ་བདུན་ཡིན་ན་བཅོ་བརྒྱད་ཡིན་ན་བརྒྱ་བཅུ་བཅུ་གསུམ་ཡིན་ན་བཅུ་བཅུ་དྲུག། དེ་ཡིན་དུས་དེ་ལྟ་བུ་དེ་ནས་བཤད་དེ་རྒྱལ་མཆོག་ལྔ་པ་ཆེན་པོས་དགེ་ལུགས་པ་ཐུན་མོང་མ་ཡིན་པ། ལྟ་གྲུབ་ནང་ལྟར་གཙང་མ་མཛད་ནས་སྔོན་གཅིག་ཏུ་གསུངས་རྒྱས། དེ་རྙིང་མའི་སྐོར་ལ་སོགས་པ་ཚང་མ་ལོ་དེའི་མཇུག་ལ་དེ་ནས་པར་བབས།

ལམ་རིམ་གྱི་ངོ་བོ་གྲངས་ངེས་གོ་རིམ་ས་གཅིག་གོ། འདི་ཨ་རིམ་པ་དེ་བསྒྲེངས་ནས་ཁུ་རུ་ཁུ་རུ་ཁ་ཐུག་ཁ་ཐུག་ལ་ཁུ་རུ་ཁུ་རུ་ཐེ་ཐེ་ཐེ་ཟེར་ན་ལོང་མ་འདང་གོ། དེ་འདི་ད་རེས་ངས་གང་ཡིན་ཟེར་ན། ལམ་རིམ་ཆུང་ངུ་དང་གཅིག།

ལེགས་པར་རབ་ཏུ་ཉོན་ལ་ཡིད་ལ་ཟུངས་ཤིག་ཉན་ཏེ་ཤེས་པར་བྱའོ་གསུངས་ནས། དེ་ཡིན་དུས་དུས་ཚོད་ལས། དེ་ནས། སྣོད། ཁ་སྦུབ་པ་ནི། སྣོད་ཀྱི་ཁ་སྦུབ་པས་ན་དེའི་ནང་ལ་ཆུ་ག་ཚོད་ཅིག་བླུགས་ན་ཡང་དེའི་ནང་ལ་མི་འགྲོ་བ་ཡིན་པས། དཔེ་དེ་བཞིན་དུ། མི་སྤྲོ་བའི་ཆོས་ཞུས་པའི་ཚེ། སེམས་སྣང་བ་རྒྱ་ཡན་དུ་བཏང་ན་རང་རྒྱུད་ལ་ཕན་མི་ཐོགས་པ་ཡིན་པས། དེའི་སྐྱོན་དུ་གསུངས། སྣོད་དྲི་མ་ཅན་ནི་རང་ཉིད་ཁེ་འདོད་དང་གྲགས་འདོད། རང་ཉིད་ད་དེ་འདྲ་གི་དོན་ལ་ཆོས་འདི་ཞུས་ན་བསམ་པའི་བསམ་པ་ཡོད། དེས་ན་སྣོད་ཀྱི་ནང་ལ་དུག་ལ་སོགས་པ་ཅི་དག་ཡོད་ན་ཆུ་ག་ཚོད་བླུགས་ཀྱང་ཆུ་དེ་དུག་ཏུ་འགྱུར་འགྲོ་བ་ཡིན་པས་དཔེ་དེ་བཞིན་དུ་དེ་སྤང། དེ་སྤང། སྣོད་ཞབས་རྡོལ་བ་ནི་ཆོས་ཞུས་པའི་ཚེ་དེ་གོ་བདེ་ན་ཡང་དེ་སེམས་ལ་མི་འཇོག་པ། དུས་ཕྱིས་ཆོས་དྲེད་ནས

དེས་ན་དེ་ལ་རང་གི་སེམས་ཀྱི་ཀུན་སློང་གི་འདུ་ཤེས་ཀྱི་ཐོག་ནས་འདོད་ཆགས་ཞེ་སྡང་གཏི་མུག་གསུམ་པོ་དེ་མཚོན་ཏོ། དེ་ཡིན་དུས་སྔོན་གྱི་སྐྱེས་བུ་དམ་པ་རྣམས་ཀྱིས་སྐུ་རྟེན་ནི་བྱིན་རླབས་ཀྱི་རྟེན། གསུང་རབ་ནི་ཐོས་བསམ་གྱི་རྟེན་དུ་གལ་ཆེ། གལ་ཆེ་བ།

བསྟན་པ་གཞན་ལ་མེད་དེ་ཕྱིས་ཆུ་ངས་ཀྱིས། འོན་ཀྱང་རྙིང་མ་ལ། ཐེག་ཐེག་པ་རིམ་དགུ། དེ་ལྟར་ན་ཉན་ཐོས་རང་རྒྱལ་བྱང་སེམས། དེ་གསུམ་པོ་དེ་ལ་ཐུན་མོང་གི་ཐེག་པ་གསུམ། ཀྲི་ཡ་ཨུ་པ་ཡོ་ག་དེ་གསང་སྔགས་ཀྱི་ཕྱིའི་ཐེག་པ་གསུམ་དུ་གྲགས། ཀྲི་ཡ་ཞེས་པ་དེ་བྱ་རྒྱུད།

བཤད་ཚུལ་མི་འདྲ་བ་རེ་མ་གཏོགས་པའི་བསྟན་པ་ཐམས་ཅད་འགལ་མེད་དུ་བལྟ་དགོས། གསུང་རབ་མ་ལུས་གདམས་ངག་ཏུ་ཤེས། ཨ་ཧྥ། ཅེས་འདུག་དེ་ནས། དེ་བཞིན་དུ། དེ་མ་ཤེས་ན། གནས་མལ་གྱི་འོག་གི་བུ་དུ་མ་གཞོན་གྱི་གུང་ལ། དེ་ནས། མདོ་ཉམས་སུ་ལེན་པའི་ཚེ་སྔགས་འགལ་བར་འཛིན་པ་དང་སྔགས་ཉམས་སུ་ལེན་པའི་ཚེ།